གཉིས། ཨ་ཁུ་སྟོན་པས་སྟར་སྡོང་བཅད་པ། སྔོན་གྱི་དུས་སུ་ཨ་ཁུ་སྟོན་པར་ཁྱིམ་མཚེས་དུད་ཚང་ཕྱུག་པོ་ཞིག་ཡོད། ནོར་བདག་དེས་ག་དུས་ཡིན་ཡང་ཨ་ཁུ་སྟོན་པར་བརྙས་བཅོས་བྱེད་ཀྱི་ཡོད་པ་དང། ཉིན་ཞིག་ནོར་བདག་གིས་ཨ་ཁུའི་སྡོད་ཁང་གི་སྒེའུ་ཁུང་འོག་ཏུ་སྟར་སྡོང་ཞིག་བཙུགས། ལོ་ལྟར་དབྱར་ཁ་ཤར་སྐབས་སྟར་སྡོང་གི་ལོ་མ་ཡོངས་སུ་རྒྱས་ཏེ་ཨ་ཁུའི་ཁང་པའི་དཀར་གསལ་བསྒྲིབས་ནས་ཉིན་མོ་ཡང་སྒྲོན་མེ་སྤར་དགོས་པའི་གནས་སུ་གྱུར།

དེ་རིང་ལྷ་ས་ནས་ཤིང་ཉོ་མཁན་ཚོང་པ་འབྱོར་ནས། སྟར་ཤིང་སྡོང་རྐང་རེར་ཊམ་རྡོ་བརྒྱ་རེ་སྤྲོད་ཀྱི་འདུག་ཁྱེད་ཀྱིས་སྟར་སྡོང་འདི་བཙོངས་ན་མ་མཐར་ཡང་དངུལ་ཤ་སྐལ་གང་རག་ངེས་རེད། ཡིན་ན་ཡང་མགྱོགས་ཙམ་མ་ཕེབས་ན་ཚོང་པ་འགྲོ་གྲབས་འདུག་ཅེས་ལན་བཏབ། ནོར་བདག་གི་བསམ་པར་ངའི་སྟར་སྡོང་དེ་ནི་སྦོམ་ལ་རིང་བས་རིན་གོང་ཆེན་པོ་རག་རྒྱུ་ཉག་གཅིག་རེད་སྙམ་སྟེ་མྱུར་བར་སྟར་སྡོང་བཅད་ནས་འཚོང་བར་བསྐྱོད། ནོར་བདག་གྲོང་གི་ཚོང་རར་སླེབས་དུས་ཤིང་ཉོ་མཁན་གྱི་དྲི་མ་ཙམ་ཡང་མཐོང་རྒྱུ་མེད་སྟབས། ཤིང་འདི་བུད་ཤིང་དུ་བཙོང་རྒྱུ་འཁེལ་བས། ཁོང་ཁྲོ་ཚད་མེད་ལངས་ཤིང་ཁྱིམ་དུ་ལོག། དེའི་ཕྱི་ཉིན་ནོར་བདག་དང་ཨ་ཁུ་སྟོན་པ་འཕྲད་དུས། ཁྲོ་བའི་རྣམ་འགྱུར་དང་བཅས། ཁྱོད་ཀྱིས་ང་ལ་མགོ་སྐོར་བཏང་འདུག། གྲོང་ནང་དུ་ཤིང་ཉོ་མཁན་གཅིག་ཀྱང་མི་འདུག་ཅེས་བཤད། ཨ་ཁུ་སྟོན་པས། ཉམ་ཆུང་བདག་གིས་ཁྱེད་ལ་མགོ་སྐོར་གཏོང་ག་ལ་ཕོད། མགྱོགས་ཙམ་མ་ཕེབས་ན་ཚོང་པ་འགྲོ་གྲབས་འདུག་ཅེས་ཞུས་མ་བྱུང་ངམ། ཁྱེད་རང་འཕྱི་དྲགས་པའི་རྐྱེན་གྱིས་རེད་ཅེས་བཤད་པས། ནོར་བདག་ག་ཤོད་འདི་ཤོད་མ་བྱུང་བར་གདོང་ཚ་ཤུར་ཤུར་དུ་པགས་པ་བཤུ་གྲབས་བྱས། དེ་ནས་བཟུང་ཨ་ཁུ་སྟོན་པའི་ཁང་པ་འདི་ཉི་མ་དྲོ་པོ་དང་དཀར་ཆ་ཡང་གསལ་པོ་ཞིག་ཏུ་གྱུར་རོ།